ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་བྱང་ཕྱོགས་མངའ་སྡེ་ཧི་མ་ཅལ་གྱི་གྲོང་ཁྱེར་མ་ན་ལིར། དད་ལྡན་ཆོས་ཞུ་བ་ཚོར་དགེ་བཤེས་གླང་རི་ཐང་པས་མཛད་པའི་བློ་སྦྱོང་ཚིག་བརྒྱད་མའི་བཀའ་ཁྲིད་སྩལ་གནང་མཛད་པའི་དུམ་བུ་དང་པོ་དེ་དེའི་སྔོན་རྒྱང་སྲིང་ཞུས་པ་ཡིན། ད་རེས་བློ་སྦྱོང་ཚིག་བརྒྱད་མའི་ཁོངས་ནས་ཚིགས་བཅད་གཉིས་པ་སྟེ། གང་དུ་སུ་དང་འགྲོགས་པའི་ཚེ། བདག་ཉིད་ཀུན་ལས་དམན་བལྟ་ཞིང། གཞན་ལ་བསམ་པ་ཐག་པ་ཡིས། མཆོག་ཏུ་གཅེས་པར་འཛིན་པར་ཤོག་ཞེས་པའི་གོ་དོན། འགྲེལ་བརྗོད་གནང་བ་དེ་གསན་གྱི་རེད། ད་དེ་ནས་གང་དུ་སུ་དང་འགྲོགས་པའི་ཚེ་བདག་ཉིད་ཀུན་ལས་དམན་བལྟ་ཞིང་གཞན་ལ་བསམ་པ་ཐག་པ་ཡིས་མཆོག་ཏུ་གཅེས་པར་འཛིན་པར་ཤོག། ཨ་ནི། གཅིག་ང་རང་ཚོའི། རང་གཅེས་འཛིན། གྱི་བུ་གི། དཔུང་རོགས་རབ་དེ། ང་རྒྱལ་གྱིས་བྱེད་འདུག་བ་ང་གཅིག་བསམ་པའི་བློས་བྱེད་ཀྱི་ཚེ་འདི་འདྲ་ཡིན་དུས་རྩ་ནས་ང་རྒྱལ་ལ་མར་མགོ་གནོན་གཏོང་ཡ་དེ་གལ་ཆེན་པོ་རེད་འདི་འདྲ་ཡིན་དུས་གང་དུ་སུ་དང་འགྲོགས་པའི་ཚེ་བདག་ཉིད་ཀུན་ལས་དམན་བལྟ་ཞིང། རྒྱུ་མཚན་འདུག་བ་ཆ་གཅིག་ནས་བསམ་བློ་བཏང་ན་གཅིག་དཔེར་ན་ང་རང་མི་ལུས་ཐོབ་བསྡད་ཡོད་རེད་ཨ་ནི་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བ་རེད་དེ་ནས་སློབ་གཉེར་གང་ལ་གང་འཚམ་རྒྱབ་ཡོད་རེད་བསླབ་པ་གསུམ་གྱི་ཉམས་ལེན་འདྲ་བྱང་ཆུབ་ཀྱི་སེམས་དང་དེ་འབྲེལ་གྱི་ཉམས་ལེན་འདྲ་བྱེད་ཀྱི་ཡོད་རེད། དེ་དང། རེད་དེ་ཡིན་ནའི། ཕྱོགས་གཅིག་ནས་བསམ་བློ་བཏང་ན། གཅིག་གི་སྙིང་རྗེ་དང་དུད་འགྲོ་ཉམ་ཐག་པ་དེ་ཚོ་དང་འདུག་བསམ་བློ་བཏང་པ་ཡིན་ན་དེའི་ཐད་གང་ཡང་ཤེས་ཀྱི་ཡོད་མ་རེད་བ། རྨོངས་པའི་གཞན་དབང་དུ་གྱུར་བསྡད་པ་ཉམ་ཐག་པོ་ཞིག་བསྡད་བསྡད་ཀྱི་ཡོད་རེད་ད་ང་རང་ཚོ་དལ་འབྱོར་གྱི་མི་ལུས་ཐོབ། ཨེ་ནི། རྣམ་དཔྱོད་ཡོད་དེ་ལ་འདི་འདྲའི་གཅིག་ཡིན་གྱི་ཡིན་གྱི་ལ་ཡི་ད། གཅིག། ག་སོ་ད་བླང་དོར་གནད་ཇི་མ་ཇི་བཞིན་ལག་ལེན་བཀལ་མ་ཐུབ་པ་ཆགས་ཡོང་དུས་དེའི་ངོས་ནས་བལྟས་ན། སོ་སོ། དུད་འགྲོ་གཅིག་ལས་དམན་པའི་བཟོ་འདྲ་གཅིག། བསམ་དགོས་ཐུག་འདུག་བློ་ཟེར་མཁན་དེ་ཁོ་ལྟ་ཕྱོགས་རེད་ཤག་འདུག། ལྟ་ཕྱོགས་འདྲ་གཅིག་ངོས་ནས་འདུག་བལྟས་པ་ཡིན་ན་ཡང། གཅིག་ང་རྒྱལ་འདྲ་སྐྱེ་ཡག་བཟོ་འདྲ། ལྟ་ཕྱོགས་འདྲ་གཅིག་ནས་འདུག་བསམ་བཏང་ན། ཧོ། ད་ང་ད་དངོས་གནས་དྲང་གནས་ཀྱི་ད། དལ་འབྱོར་གྱི་མི་ལུས་ཐོབ་སངས་རྒྱས་ཀྱི་བསྟན་པ་དང་མཇལ་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང། ཨེ་ནི་སྡེ་སྣོད་གསུམ་གྱི་སློབ་སྦྱོང་བྱས་ནས་གང་ལ་གང་འཚམ་བྱེད་ཀྱི་ཡོད་རེད་ད་ཁ་ཐུབ་འདི་འདྲ་བྱས་བསྡད་དེ་དངོས་གནས་ཐབས་སྡུག་རེད་བསམ་ནས་དྲན་ཡོང་དུས། ཨེ། གང་དུ་སུ་དང་འགྲོགས་པའི་ཚེ་བདག་ཉིད་ཀུན་ལས་དམན་བལྟ་ཞིང། གཞན་ལ་བསམ་པ་ཐག་པ་ཡིས་མཆོག་ཏུ་གཅེས་པར་འཛིན་པར་ཤོག།

དངོས་གནས་ད་ནི་ཐབས་སྐྱོ་པོ་རེད་བ་མ་ཤེས་མཁན་ཚོ་ཁག་མི་འདུག་བ། ཤེས་མཁན་ཚོས་ཨེ་ནི། ཚིག་གིས་ཤེས་པ་དེ་ལག་ལེན་ལ་བསྐྱལ་ནས་རིགས་མ་ཕྱིན་ན་དངོས་གནས་ད་ནི་ད་ཤེས་བཞིན་ཁྱད་དུ་གསོད་མཁན་ཞིག་བཟོ་འདྲ་ཆགས་ཀྱི་འདུག་བ་ས་དེ་འདྲ་ཡིན་དུས་གང་དུ་སུ་དང་འགྲོགས་པའི་ཚེ་བདག་ཉིད་ཀུན་ལས་དམན་བལྟ་ཞིང་གཞན་ལ་བསམ་པ་ཐག་པ་ཡིས་མཆོག་ཏུ་གཅེས་པར་འཛིན་པར་ཤོག་ཟེ་གསུངས་པ་རེད།

གཅིག་དེ་ལ་གཅིག་ཡིད་རང་བྱེད་ཡག་གི་ཚབ་ལ་ཡག་ཡང་གོ་སྐབས་བཙལ་ནས་ཡང་ཚུར་གཅིག་ཁེ་ཕན་བཟའ་ཡག་གི་ཚོར་བ་དེ་འདྲས་བྱས་ན་ཡང་དེའི་གཞན་དབང་ལ་བཏང་པ་ཡིན་ན་མཐར་ཐུག་ཕ་རོལ་པོ་ལ་གནོད་ཀྱི་རེད་བ། འཕྲལ་དུ་སོ་སོས་དམན་ས་བཟུང་པ་རེད་དེ་ཡང་ཕུགས་ལ་སོ་སོས་དམན་ས་བཟུང་པ་དེའི་གོ་སྐབས་ཟིན་ནས་གཅིག་དེ་མ་འོས་མ་འཚམས་པ་དེ་འདྲས་ཀྱི། ཅིག་བྱས་ཡོང་དུས་ཕུགས་ལ་ཁོ་ལ་གནོད་ཀྱི་ཡོད་པ་ཡིན་དུས་རྩ་ནས་བྱང་ཆུབ་སེམས་དཔའི་བསླབ་བྱའི་ནང་ལ་རྐྱེན་དུ་འཚམ་པར་ཚར་མི་གཅོད་ཟེར་ཡ་དེ་ཡང་ཁོ་རང་དངོས་ཡོད་གནས་ཚུལ་ལ་བསྟུན་པ་ཅིག་གི་ཡང་ཁ་ཐུག་ལ་སེམས་ནས་བརྩེ་སེམས་མ་གཏོགས་ཁྲོ་སེམས་མིན་པ་བྱས་བརྩེ་སེམས་ཀྱི་ཐོག་ནས་ཡང་བ། དེ་ལན་དེ་འདྲས་ཚུར་ཡང་བྱེད་དགོས་ཡ་ཡོང་གི་རེད། བྱས་འདི་འདྲ་ཡིན་དུས་རྐྱེན་དུ་འཚམ་པར་ཚར་མི་གཅོད་ཟེར་གསུང་གི་འདུག་ཨ། སྤྱོད་འཇུག་ནང་ལས་ཡོད་རེད། གང་དང་གང་དང་གང་ཡིན་ནས་དགོས་པ་བཤད་ནས་དཔྱད་པར་བྱ། ཟེར་དངོས་ཡོད་གནས་ཚུལ་གྱི། གི། ཕུགས་ཀྱི། ཕན་ཐོགས་ག་རེ། ཆེ་ཆུང། ཕན་ཐོགས་ག་འདྲ་བཟོ་གི་ཡོད་མེད་ཕན་གནོད་དེ་ཚོ་དྲན་བསམ་བཏང་དགོས་རེད། དེ་ནས་ཚིགས་བཅད་གསུམ་པ་སྟེ། སྤྱོད་ལམ་ཀུན་ཏུ་རང་རྒྱུད་ལ། རྟོག་ཅིང་ཉོན་མོངས་སྐྱེས་མ་ཐག། བདག་གཞན་མ་རུངས་བྱེད་པས་ན། བཙན་ཐབས་གདོང་ནས་བཟློག་པར་ཤོག་ཞེས་པའི་གོ་དོན་ཐད་གོང་ས་མཆོག་གིས།
ད་འདིའི་གཞུག་དེ་རང་གི། གཅིག་གིས་ད་སྒོ་གསུམ་འདི་ནང་ནས་ད་གཙོ་བོ་གཙོ་བོ་ཡིད་བློ་དེ། གཅིག་གིས། ཉོན་མོངས་ཡ་མངོན་དུ་གྱུར་ཡ།

རྒྱུད་ལ་མངོན་དུ་གྱུར་ཡོང་དུས་རྩ་ནས་རང་རྒྱུད་ལྡན་གྱི་གང་ཟག་ཉོན་མོངས་པར་བྱེད་ཀྱི་འདུག་བ། དེ་ལ་བྱ་ཆོག་མི་འགྲོ་བསམ་གྱི། ད་དེ་འདྲ་ཡིན་དུས། སྤྱོད་ལམ་ཀུན་ཏུ་རང་རྒྱུད་ལ་རྟོག་ཅིང། དེ་ཉན་རང་གི་ཕ་གིའི་སྤང་བྱ་ལ་བརྩི་ཡག་གི་ཉོན་མོངས་དང། དེས་མཚོན་པའི་ཨེ་ནི་བྱང་ཆུབ་སེམས་དཔའི། ཨེ་ནི། རང་གཅེས་པར་འཛིན་པའི་གཅེས་འཛིན་གྱི་རང་རྒྱུད་ཉོན་མོངས་པར་བྱེད་ཀྱི་ཡོད་པ་ཡིན་དུས་རྩ་ནས་དེ་འདྲའི་འདྲ་པོའི་ད་བློ་ཡི་རིགས་སྐྱེས་མ་ཐག་བདག་གཞན་མ་རུངས་བྱེད་པས་ན་བཙན་དུ་གདོང་ནས་བཟློག་པར་ཤོག།
དེ་བཞིན་ཚིགས་བཅད་བཞི་པ་སྟེ། རང་བཞིན་ངན་པའི་སེམས་ཅན་དང། སྡིག་སྡུག་དྲག་པོས་ནོན་མཐོང་ཚེ། རིན་ཆེན་གཏེར་དང་ཕྲད་པ་བཞིན། རྙེད་པར་དཀའ་བའི་གཅེས་འཛིན་ཤོག་ཞེས་པའི་གོ་དོན་ཐད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། དེ་ནས་ནི། ཡུལ་སེམས་ཅན། སྙིང་རྗེ་བ། དམིགས་བསལ་གྱི་ཕ་གིའི་སྐྱོ་པོ་དེ་འདྲ་ཐུག་ཡོང་དུས་རྩ་ནས། རང་བཞིན་ངན་པའི་སེམས་ཅན་ནི་སྡིག་སྡུག་དྲག་པོས་ནོན་མཐོང་ཚེ་རིན་ཆེན་གཏེར་དང་ཕྲད་པ་བཞིན་རྙེད་པར་དཀའ་བའི་གཅེས་འཛིན་ཤོག། དེ་ཉམ་ཐག་པའི་སེམས་ཅན་མཐོང་ཡོང་དུས་ཕར་གཅིག་ཕས་སོ་སོའི་བེར་གཅིག་ག་ཟེར་དགོས་རེད་ཕ་གིའི

གཞན། གཞན་ཉམ་ཐག་པ་ལ་ཕར་སྦྱིན་པ་བཏང་བའི་ཁ་ཐུག་ལ། གཅིག་གིས་སྤྲང་པོ་སྐྱོ་པོ་དེ་འདྲ་ལ་ཕར་དངུལ་ཕར་དབྱུག་བྱས། གཅིག་འདྲ་ཡག་སོགས་དེ་འདྲ་མ་ཡིན་པ་གུས་པས་སྦྱིན་པ། མངོན་མཐོ་སྒྲུབ་པའི་ཆོས་བཅུ་དྲུག་ནང་དེ་གསུངས་ཡོད་རེད། ཨེ་ནི་བྱམས་པ་སྒོམ་པ། ལོག་འཚོ་སྤོང་བ། ཨེ་དང་ཨེ་ནི། མཆོད་འོས་མཆོད་པ། ཅེས་དེ་གསུང་གི་འདུག་ག་མི་དགེ་བཅུའི་སྒང་ལ། འོ་ད་དེ་འདྲ་ཡིན་དུས་རྩ་ནས། གང་ལྟར་ཨེ་ནི།

བདག་ལ་གཞན་གྱིས་ཕྲག་དོག་གིས། གཤེ་སྐུར་ལ་སོགས་མི་རིགས་པའི་གྱོང་ཁ་རང་གིས་ལེན་པ་དང་རྒྱལ་ཁ་གཞན་ལ་འབུལ་བར་ཤོག་ཞེས་པའི་གོ་དོན་ཐད་ཁོང་ཉིད་ཀྱིས།
བྱས་ནས་ད་ཨེ་ན་ལྷག་པར་དུ་ཡང་ད་ཅིག་སོ་སོ་ལ་བས། ཅིག་རྒྱུ་མཚན་ཡོད་མིན་ལ་མ་ལྟོས་པའི་ཅིག་ཁ་གཏོང་མཁན་གྱི་བཟོ་འདྲ། ཅིག་དེ་འདྲའི་ཡོང་བའི་ཁ་ཐུག་ལ་ཡང་ཨེ་ནི། དགག་བྱ་ཞེ་དྲག་མེད་ན་ཨེ་ནི། དང་དུ་ལེན་དགོས་རེད། གཞན་ནི་སྔར་བཀའ་གདམས་པའི་དགེ་བཤེས་གཅིག། དེ་ཡང་རོགས་པ་གཅིག་གིས་ཕྲག་དོག་ཀུན་ནས་བསླངས་ཏེ། དགེ་བཤེས་དེ་བཀའ་གདམས་པའི་དགེ་བཤེས་དེ་ནི་དེ་གྲྭ་པ་མ་རེད། འོ་དེ་འདྲ་གི་སྐྱོན་འཛུགས་བྱས་པ་རེད། བྱས་ཙམ་ནས། ཞབས་ཕྱི་གཅིག་གིས། རྒན་གྱི་སློབ་མ་གཅིག་གིས། ཨེ་ན་འོ་ད་དེ་འདྲ་བཤད་གི་འདུག་ཨ་ཟེར་ལབ་དུས་ཙམ་ནས། ལགས། མི་ཡི་ཤེས་བཞིན་མི་ཡིན་པས། ཁྱོད་རང་ཨེ་ནི། དེ། ག་སོགས་རི་བོ་ཀའི་དཀྲུག་ཤིང་བཟོ་འདྲ་མ་བྱེད། གཡུག་ཞོག། དེ་རེད་དོ། བྱས་ཙང། བདག་ལ་གཞན་གྱིས་ཕྲག་དོག་གིས་གཤེ་སྐུར་ལ་སོགས་མི་རིགས་པའི་གྱོང་ཁ་རང་གིས་ལེན་པ་དང་རྒྱལ་ཁ་གཞན་ལ་འབུལ་བར་ཤོག། གང་ལ་བདག་གིས་ཕན་བཏགས་པ་ཕན་བཏགས་པའི་ཟེར་དེ། དེ་དེབ་ཀྱི་ནང་གི་འབྲི་ཚུལ་བྱས་ན། ཕན་བཏགས་པའམ། བྲིས་པ་སྟེ། ངས་འདི་ཕན་བཏགས་པའི་ཟེར་ཐོབ། གང་ལ་བདག་གིས་ཕན་བཏགས་པའི་རེ་བ་ཆེ་བ་འགའ་ཞིག་གིས་ཤིན་ཏུ་མི་རིགས་གནོད་བྱེད་ནའང་བཤེས་གཉེན་དམ་པར་བལྟ་བར་ཤོག། ད་འདི་གལ་ཆེན་པོ་འདུག་ག། ངས་ཁོ་ལ་ཕར་ཕན་ཐོགས་ཞེ་པོ་བྱས་པ་ཡིན་ད་ཁོས་དྲིན་ལན་ལོག་འཇལ་བྱེད་ཀྱི་ལབ་སྟེ་སྤྱིར་བཏང་ཁྲིམས་ཀྱི་ཐོག་ནས་བཤད་པ་ཡིན་ན་དེ་རྒྱུ་མཚན་ཡོད་རེད་པ། ད་བྱང་ཆུབ་ཀྱི་སེམས་ཀྱི་ཉམས་ལེན་བྱེད་མཁན་བདག་གཞན་མཉམ་བརྗེའི་བློ་སྦྱང་མཁན་གཅིག་གིས་གཞན་གྱིས་ཨེ་ནི་རང་ལ་ཡོད་པའི་སྙོན་བཙུགས་ནས་བྱས་པ་ཡིན་ན། དེ
དང་དུ་ལེན་ཞེས་འདི་གསུངས་པ་རེད། དེ་རྗེས་ཚིགས་བཅད་དྲུག་པ་སྟེ་མདོར་ན་དངོས་སམ་བརྒྱུད་པ་ཡིས་ཕན་བདེ་མ་ལུས་ཀུན་ལ་འབུལ། མ་ཡི་གནོད་དང་སྡུག་བསྔལ་ཀུན་གསང་བས་བདག་ལ་ལེན་པར་ཤོག་ཞེས་པའི་གོ་དོན་ཐད་གོང་ས་མཆོག་གིས།
མདོར་ན། དངོས་སུ་གཅིག་གཞན་ལ་ཡར་ཕན་ཐོགས་བྱེད་ཐུབ་པ་ཡོད་ན་ཕར་ཕན་ཐོགས་བྱེད། དེ་དང། ནོར་དངོས་པོའི་ཐོག་ནས་ཕན་ཐོགས་བྱེད་ཡ། ཚིག་གི་ཐོག་ནས་ཕན་ཐོགས་བྱེད་ཡ། ཨེ་ནས་ཡིད་ཀྱི་བྱམས་པ་དང་སྙིང་རྗེ་རྩེ་གཅིག་ཏུ་བསྒོམས་ནས་འདུག་ས་འགྲོ་ཡ་རེད། མ་ཡི་གནོད་དང་སྡུག་བསྔལ་ཀུན་གསང་བས་བདག་ལ་ལེན་པར་ཤོག་ཟེར་ཡ་དེ། ཨེ་ནས། བའི་དང་བོད་ཀྱི་སྙིང་རྗེ་དང་བྱམས་པའི་བློ་དཔེ་ཤུགས་ཆེན་པོ་སྐྱེས་ནས་ཨེ་ནི་གཞན་གྱི་སྡུག་བསྔལ་དེ་ཚོ་རང་གིས་ཚུར་བླང་ཡག་ཅིག་སྨོན་པ་བྱས་བྱས་བསམ་པ་རྣམ་དག་གི་ཐོག་ནས་གཞན་སྡུག་བསྔལ་གྱིས་མནར་བའི་སྡུག་བསྔལ་དེ་སོ་སོས་བསམ་པ་སྙིང་ཐག་པ་ནས་ཨེ་ནི་ཚུར་རང་གིས་ཚུར་བླང་ཡག་ཅིག། ད་དེ་ག་ལེར་ཨེ་ནི་བློ་གོམས་པ་ཡིན་ན་ཨེ་ནི་གཏོང་ལེན་གཉིས་པོ་སྤེལ་མར་དེ་གཉིས་རླུང་ལ་བསྐྱོན་པར་བྱ་ཟེར་ནས་ཨེ་ནི་དབུགས་ཕར་བཏང་བའི་ཁ་ཐུག་ལ་རང་གི་དགེ་རྩ་ཕར་བཏང། དབུགས་ཚུར་རྔུབ་པའི་ཁ་ཐུག་ལ་གཞན་གྱི་སྡུག་བསྔལ་རྒྱུ་དང་བཅས་པ་དེ་ཚུར་རང་གིས་ཚུར་བླངས་ནས་ནོ་དེ་འདྲའི་ཉམས་ལེན་བྱས་པ་རེད།

དབུགས་འགྲོ་འོང་གི་ཐོག་ནས་གཏོང་ལེན་བྱས་ཡོད་རྩ་ནས་ཨེ་ནི་འདི་གསང་སྔགས་ཀྱི་ཅིག་ཡང་ཉམས་ལེན་དེ་ཏོག་ཙེ་འབྲེལ་འདྲ་བ་བཟོ་ཆགས་ཡོང་བ་ཡིན་དུས་རྩ་ནས་གསང་བས་བདག་ལ་ལེན་པར་བྱ་ཟེར་ཏེ་དེ་རེད་གསང་བས་བདག་ལ་ལེན་པར་ཤོག། དེ་རྗེས་ཚིགས་བཅད་བདུན་པ་སྟེ་དེ་དག་ཀུན་ཀྱང་ཆོས་བརྒྱད་ཀྱི་རྟོག་པའི་དྲི་མས་མ་སྦགས་ཤིང་ཆོས་ཀུན་སྒྱུ་མར་ཤེས་པའི་བློས་ཞེན་མེད་འཆིང་བ་ལས་གྲོལ་བར་ཤོག་ཞེས་པའི་ཚིགས་བཅད་དེའི་ནང་དོན་དམ་བདེན་པའི་སྐོར་གསུང་གི་ཡོད་ལུགས་གོང་ས་མཆོག་གིས། ད་དེའི་གཞུག་གུ་དེ། དོན་དམ་བྱང་ཆུབ་ཀྱི་སེམས་བསྒོམ་ཡག། སྔོན་ལ་དེ་དག་ཀུན་ཀྱང་ཆོས་བརྒྱད་ཀྱི་འཇིག་རྟེན་ཆོས་བརྒྱད་ཀྱི། ད་ངས་ཉམས་ལེན་འདི་འདི་བྱས་ནས་ང་བས་ཅི། དགོངས་རོགས་ཅིག་ཆོས་པ་རེད་དགོངས་རོགས་རེ་བྱས་ནས་མིས་བསྟོད་ར་དང་མོས་མཁན། ཅིག་གིས་འབུལ་བ་ཕུལ་མཁན་རེ་མ་འོང་ཕྱིན་མོད་ང་བསམ་པའི་དེ་འདྲ་བའི་ཆོས་པ་ཡིན་ན་འཇིག་རྟེན་ཆོས་ཆོས་དེ་ཡང་འཇིག་རྟེན་ཆོས་བརྒྱད་ཀྱི་གཞན་དབང་ལ་ཕྱིན་པ་རེད།